འདི་ག་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་གི་འཇོ་ལ་ཁེལ་གཞིས་ཆགས་ནང། ལོ་སར་ཚེས་གསུམ་ཉིན་གྱི་བསངས་གསོལ་གཞུང་འབྲེལ་མཛད་སྒོ་གི་སྟེང། ཨོ་སི་ཁྲི་ལི་ཡ་རྒྱལ་ཁབ་གཙོ་བྱས་རྒྱལ་ཁབ་ཁག་ཅིག་གི་གཞུང་ཚབ་ཁང་གི་སྐུ་ཚབ་མི་སྣ་དང་འགྲོ་བ་མིའི་ཐོབ་ཐང་གི་མི་སྣ། དེ་བཞིན་བོད་རིགས་སེར་སྐྱ་མང་ཚོགས་བཅས་ལྷན་འཛོམས་ཐོག་དུས་ཆེན་སྲུང་བརྩི་གནང་ཡོད་པ་རེད། ཞོགས་པ་སྔ་མོ་ནས་མཛད་སྒོའི་ཚོགས་ཡུལ་དུ་བལ་ཡུལ་གཞུང་གི་དམག་མི་དམག་ཆས་གྱོན་ཡོད་མེད་གཉིས་ཀ་གྲངས་ཉི་ཤུ་ཡས་མས་ཤིག་སླེབས་ནས་ལྟ་རྟོག་བྱས་ཡོད་ཀྱང། ད་ལོར་དམིགས་བསལ་གྱིས་གཞུང་འབྲེལ་མཛད་སྒོ་བཀག་འགོག་འདྲ་བྱས་མ་སོང། ཐོག་མར་རྒྱལ་བའི་སྐུ་པར་མཐོང་གྲོལ་རིན་པོ་ཆེ་དུང་རྒྱ་གླིང་གིས་བསུས་ཏེ་བཞུགས་ཁྲིར་ཞབས་སོར་འཁོད་པ་དང་ཆབས་ཅིག་མཎྜལ་རྟེན་གསུམ་འདེགས་འབུལ་དང། དེའི་རྗེས་སུ་བོད་བལ་གཉིས་ཀྱི་རྒྱལ་གླུ་བཏང་རྗེས། ལས་རིམ་གྲུབ་མཚམས་དོན་གཅོད་སྐུ་ངོ་རྩིབ་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་རིན་པོ་ཆེ་མཆོག་གིས་ལོ་སར་གྱི་འཚམས་འདྲི་གསུང་བཤད་གནང་སོང།
གཞན་དབང་སྟབས་བསྟུན་གྱི་ཐོག་ནས་ད་ང་ཚོ་སྐྱབས་བཅོལ་བ་ཡིན་པའི་ཆ་ནས་དེ་རིང་ང་ཚོ་དེ་དངོས་གནས་དྲང་གནས་བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་ཞུ་ཡ་དེ་བོད་པའི་གི་ཞུ་ཡ་ལ་ཡང་ཉག་ཕྲ་བོ་ཞིག་དང་ཉམས་དམའ་བོ་ཞིག་དང། མི་སྣ་མང་བོ་འདུ་འཛོམས་བྱེད་མ་ཐུབ་པའི་གནས་སྟངས་ཤིག་འདི་འདྲས་ཆགས་བསྡད་ཡོད་རེད་གཞི་རྩ་ང་ཚོ། ལས་དེ་རིང་ཁ་སང་ང་ཚོ་གནས་ཡུལ་རྒྱལ་ཁབ་རེད་ད་ག་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཕེབས་མཁན་རེད་ཚང་མས་ཀྱི་འཛམ་གླིང་གི་འགྲོ་སྟངས་བྱས་ནས Happy Losar Happy Losar ཟེར་ཚང་མས་ཀྱི་གསུང་གི་ཡོད་རེད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་ལོ་སར་ལ་ཡང་གང་འདྲ་ཅིག་དགའ་ཞིང་སྤྲོ་ཞིང་ཡོང་བའི་ཀྱི་བཀྲ་ཤིས་སྨོན་འདུན་དང་འཚམས་འདྲི་ཞུ་ཡ་དང་འབྱུང་འགྱུར་ལོ་དེ་ནང་ལ་ཡང་བྱ་བ་ལམ་འགྲོ་ཚེ་རིང་ནད་མེད་དེ་འདྲས་ཡོང་ཡ་ཀྱི་མཚོན་པའི་ཀྱི་ཨ་ནི་སྨོན་ཚིག་ཞུ་ཡ་ཀྱི་དུས་ཚིགས་ཞིག་རེད་ཨ་ནི་ཚང་མ་དགའ་དགའ་སྤྲོ་སྤྲོ་ཡོད་པ་དག་གཞི་ལ་བཞག་པའི་ཐོག་ནས་ཡིན་ན་ཡང་ང་ཚོ་སྐྱབས་བཅོལ་བའི་གནས་སྟངས་ཅིག་གི་ཐོག་ནས་ད་དེ་རིང་ཁ་སང་ང་ཚོ་བལ་ཡུལ་ནང་ལ་ཡིན་པ་ཡིན་ན་ཡང། སྟབས་ལེགས་པ་ཅིག་ལ། ང་ཚོ་དང་ཆོས་ལུགས་གཅིག་པ་མི་རིགས་གཅིག་པ་རིག་གཞུང་གཅིག་པ་སོ་སོའི་གི་བོད་རིགས་རིགས་སུ་གྱུར་བའི་གི་ཨ་ནི་རྒྱལ་པོ་ལོ་སར་དང་བསོད་ནམས་ལོ་སར་འདི་རྒྱལ་ཁབ་འདི་ནང་ལ་ཡང་གང་འདྲ་ཡོངས་ཁྱབ་རྒྱལ་ཁབ་ཀྱི་སྲུང་བརྩི་ཞུ་ཡའི་གི་དུས་སྟོན་ཅིག་ཆགས་བསྡད་གི་རེད་འདི་གནས་སྟངས་གནས་ལུགས་ཀྱི་ཐོག་ནས་བོད་ཀྱི་ལོ་སར་ཞུ་གི་ཡོད་མ་རེད་དེ་ཡིན་པ་ཡིན་ན་ཡང་ད་ང་ཚོ་བོད་ཀྱི་ལོ་སར་འདི་བོད་རིགས་ཚང་མས་ཀྱི་ད། ཡོལ་མོ་ཤར་པ་རྟ་མང་ད་ད་ག་ནང་བཞིན་མུ་སྟང་རེད་ད་ག་ནང་བཞིན་ཧི་མ་ལ་ཡ་རི་རྒྱུད་ནང་ལ་གནས་མཁན་གྱི་ཚང་མས་ཀྱི་ང་ཚོ་ལོ་སར་དེ་དུས་སྟོན་དེ་སྲུང་བརྩི་ཞུ་གི་ཡོད་པ་སོང་ཙང་དེ་ང་ཚོས་ཀྱི་གཏམ་བཟང་རེད་ཟེར་ནས་ཞུ་གི་ཡིན། ཁོང་གིས་གསུང་དོན་གཙོ་བོ་ནི་སྤྱིར་ན་གནས་ཡུལ་རྒྱལ་ཁབ་ནང་ང་ཚོ་ལ་མཚོན་ན། སྐྱབས་བཅོལ་བ་ཞིག་ཡིན་པ་རེད་མོད། གནས་ཡུལ་རྒྱལ་ཁབ་འདིའི་ནང་གི་མི་རིགས་མང་པོ་ཞིག་དང། ལྷག་པར་དུ་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་བཅས་ང་ཚོ་དང་རིག་གཞུང་གཅིག་པ། སྐད་ཡིག་གཅིག་པ། ཡུལ་གོམས་གཤིས་ལུགས་གཅིག་པ་ཡིན་པའི་སྟབས་ཀྱིས་ལོ་སར་སྐབས་སུ། ཚང་མས་མགྲིན་གཅིག་ཏུ་ལོ་སར་ལ་རོལ་གྱིན་ཡོད་པས་ན། རྟེན་འབྲེལ་མ་བསྒྲིགས་རང་འགྲིག་ཡིན་པས། ང་ཚོ་སྐྱབས་བཅོལ་བ་ཚོའི་ངོས་ནས་དཔའ་ཞུམ་མི་དགོས་པར། ལོ་སར་ལ་དགའ་དགའ་སྤྲོ་སྤྲོ་གནང་ཡོད་པའི་རེ་བ་དང་འཚམས་འདྲི་ཞུ་རྒྱུ་ཡིན་ཅེས་དང། དེའི་རྗེས་སུ་སྐུ་མགྲོན་གཙོ་བོ་ཤྲཱི་ཆུ་བཟང་རིན་པོ་ཆེ་མཆོག་གིས་གསུང་བཤད་གནང་བའི་ནང། སྤྱིར་ན་རྒྱལ་བ་དོན་གྱི་བདག་པོས་དུས་རྒྱུན་གསུང་གནང་བ་ནང་བཞིན། ང་ཚོ་ཚང་མས་དུས་རྣམ་ཀུན་ཏུ་རང་གཞན་ཕན་ཚུན་འགྲོ་བ་མིའི་འདུ་ཤེས་བཟུང་སྟེ། ཕྱིའི་ཀུན་སྤྱོད་དང་ནང་གི་ཀུན་སློང་སོགས། མི་རིགས་རང་གི་ཤེས་རྒྱུད་དུ་ཡོད་པའི་རིག་གཞུང་ངམ། ཡང་ན་ནང་བའི་བསླབ་བྱ་དེ་དོར་མི་ཉན་པ་ནི་གལ་ཆེན་པོ་ཡིན་པ་རེད་ཅེས་སོགས་གསུངས་སོང། དེ་དང་ཆབས་ཅིག་མཛད་སྒོའི་སྟེང་སླེབས་མཁན་གྱི་མང་ཚོགས་ཨ་ཅག་ཚེ་རིང་སྒྲོལ་དཀར་ལགས་ཀྱིས་རང་གི་བསམ་ཚུལ་གསུངས་དོན། ཨ་ནི་ད་ནི་ཚེས་པ་གསུམ་པ་ལ་མི་ལྟོས་བཅས་མི་ཉུང་བ་འགྲོ་བཞིན་འདུག་གང་ཡིན་ཟེར་ན་སྙིང་རྗེ་ལ་མི་མང་འདི་ཚོའི་སོ་སོའི་ནང་ལ་ཨ་ནི་དར་ལྕོག་བཙུགས་རླུང་རྟ་ཡག་པོ་ཚེ་བསོད་ཡག་པོ་ཨ་ནི་འདི་བྱས་ནས་དར་ལྕོག་བཙུགས་བྱས་ནས་ཨ་ནི་ད་ནི་དེ་ཚེས་པ་གསུམ་པ་ལ་ལྟོས་བཅས་མི་མང་ཉུང་བ་འགྲོ་བཞིན་འདུག་སྙིང་རྗེ། ད་ནི་བན་ནས་ཡག་པོ་བྱུང་སོང་ཚགས་ཚུད་པོ་ཡག་པོ་བྱུང་སོང་དུས་ཚོད་ཐུང་ཐུང་རིང་ག་ལ་ཐུགས་རྗེ་གནང། ཁོང་གིས་གསུངས་དོན་གཙོ་བོ་ནི་སྔར་ལོ་དང་བསྡུར་ན་ད་ལོར་མཛད་སྒོ་གི་སྟེང་སླེབས་མཁན་མང་ཚོགས་ཧ་ཅང་ཉུང་ཉུང་ཡིན་པ་རེད་ལ། དེའང་ཕྱོགས་གཅིག་ནས་དེ་རིང་གི་ཉིན་མོ་འདིར། རང་རང་སོ་སོའི་ཁང་པའི་སྟེང་དུ་རླུང་རྟ་དར་ལྕོག་གསར་འཛུགས་ཀྱི་ཉིན་མོ་ལ་འཁེལ་བ་དང། ཡང་ཕྱོགས་གཅིག་ནས་གནས་ཡུལ་རྒྱལ་ཁབ་ནང་ང་ཚོ་ཚང་མ་གཞན་དབང་སྟབས་བསྟུན་འོག་ཡོད་དུས། དམ་དྲག་དང་བཀག་འགོག་གི་དབང་གིས་འཛོམས་མ་ཐུབ་པ་རེད་ལ། ཡིན་ན་ཡང་ང་ཚོ་བོད་རིགས་ཚང་མ་མཉམ་གཅིག་ཏུ་འཛོམས་ནས།